འདི་གསུངས་འདུག་པ། འདི་ནི་གནས་དང་ལྷ་འདྲེ་བདག་ཉིད་གསུམ། རེད་བདག་ཉིད་ཟིལ་གནོན་ཟིལ་གྱིས་གནོན་པའི། ཉམས་ལེན་གསུམ་ཕྱོགས་གཅིག་ཏུ་བསྡུས་པའི་ཉམས་ལེན་ཡིན་ཟེར་དོན་དེ་བསམ་དོ་ཨ་དེ་རང་ཉིད་ཟིལ་གནོན་གནས་ཟིལ་གནོན་ལྷ་འདྲེ་ཟིལ་གནོན་གསུམ་ཕྱོགས་གཅིག་ཏུ་བསྡུས་ནས་བཀོད་པ་ཡིན་གསུང་བ་རེད། དེ་ལྟར་བྱས་པས་མགོ་སྐོར་གྱི་ཚར་ཚད་མི་འབྱུང། མགོ་སྐོར་གྱི་ཚར་ཚད་མི་ཡོང་གསུང་བ་རེད། དེ་ཡང་རིན་ཆེན་ཕྲེང་བ་ལས་སྔ་མ་སྔ་རུ་མ་ནོན་ན་དགྲ་ངན་དག་ལ་བྱ་ཤོར་འདྲ་ཞེས་གསུངས། དགྲ་ངན་པ་འདུལ་འགྲོ་དུས།

མགོ་སྐོར་གྱི་ཚར་འབྱུང། དེ་ཡིན་ཙང་དེ་ང་རང་ཚོ་དུས་རྒྱུན། ཆུ་མིག་འགྲིམ་གཅོད་མ་འགྲིག་ན་བཤད་ན་ཡག་པོ་རེད་མ་གཏོགས་ཉམས་ལེན་ལ་ཆེད་མཁས་ཡག་ཟེར་མཁན་ཡོད་མ་རེད། ད་ཀུན་སློང་བཅོས་ཡག་ནི་མ་མང་ཅེས་ཆོ་ག་དངོས་གཞི་དེ་ཁུམ་པ་ན་བཟླས་བརྗོད་སྟོང་གིས་གནས་དགོས་བ་རེད་ཕྱི་ལོགས་གཅིག་གིས་གནས་དགོས་བ་རེད་དེ་ཡིན་ཙང། ད། རྡོ་ར་འཕྲུལ་རན་མི་འདུག་བ། གཞན། ད་རིང་ཁ་སང་ཉིན་ཉི་ལྟོགས་ཚེ་བྱས་ན་སང་བྱུང་སྟེ། ཡུན་རིང་ཙེ་བྱས་བ་ལ་ཆ་སོང་མ་གཏོང་བ་རེད།

དུས་རྒྱུན་དུ་ལམ་རིམ་ནས་བཤད་བསྡད་ཡག་གི་སོ་སོ་ཀུན་སློང་བཅོས་ཚུལ་ད་ག་རེད། དེ་ག་ཡིན་ཙང། བི་གེ་ལེ་ནི། བི་གེ་འགྲོ་གི་རེད་ད། གཉན་ས། འགྲིམ་འགྲོ་མཁན་ནི་གཉན་ས་བག་ལེན་ལ་བསམ་བློ་གཏོང་གི་རེད་གང་ལྟར་ཡིན་མི་གཅོད་གཏོང་ཡག་དང་སོ་སོའི་ཤག་ལ་གཏོང་ན་གཅོད་གཏོང་ཁ་བདེན་གང་ལ་བརྟེན་ནས་ཀུན་སློང་བཅོས་རྒྱུ་རེད། ལུས་རྣམ་སྣང་གི་ཆོས་བདུན་དང་ལྡན་པར་བྱས་ཡིད་གཞན་དུ་མ་ཡེངས་པར། བསམ་སྦྱོར་འདི་ལྟར་བྱ་སྟེ་ག་རེ་ཟེར། རྗེ་བདག་ཉིད་ཆེན་པོས་དལ་འབྱོར་ནི་རྙེད་དཀའ། དལ་འབྱོར་རྙེད་དཀའ་ཚེ་ལ་ལོང་མེད་པ། ཡིད་ལ་གོམས་པས་ཚེ་འདིའི་སྣང་ཤས་ལྡོག། ལས་འབྲས་མི་བསླུ་འཁོར་བའི་སྡུག་བསྔལ་རྣམས་ཡང་ཡང་བསམས་ན་ཕྱི་མའི་སྣང་ཤས་ལྡོག། དེ་ལྟར་གོམས་པས་འཁོར་བའི་ཕུན་ཚོགས་ལ་ཡིད་སྨོན་སྐད་ཅིག་ཙམ་ཡང་མི་སྐྱེ་ཞིང། ཉིན་མཚན་ཀུན་ཏུ་ཐར་པ་དོན་གཉེར་བློ། བྱུང་ན་དེ་ཚེ་ངེས་འབྱུང་སྐྱེས་པ་ལགས་ཞེས་གསུངས་པ་ལྟར།

ཡིན། ལས་འབྲས་མི་བསླུ་འཁོར་བའི་སྡུག་བསྔལ་རྣམས་ཟེར་ལས་རྒྱུ་འབྲས་མི་བསླུ་དང་འཁོར་བའི་སྡུག་བསྔལ་བསམ་བློ་གཏོང་བས་ཙང་ཕྱི་མའི་སྣང་ཤས་ལྡོག་དེ་ལ་གོམས་སོང་ན་དེ་ནས་འཁོར་བའི་ཕུན་སུམ་ཚོགས་པ་ལ་དཔེ་ཡིད་སྨོན་མེད་པར་ངེས་འབྱུང་གི་བསམ་པ་སྐྱེ་གི་རེད་གསུང་བ་རེད། དེ་ནས་ཡང་ངེས་འབྱུང་དང་བྱང་ཆུབ་སེམས་ཀྱི་བཅོས་མ་ཙམ་ཞིག་མེད་ན་ཀུན་སློང་ཡག་པོ་ཞིག་མེད་ན། ཆོས་ག་རེ་བྱས་ན།

དལ་འབྱོར་རྙེད་དཀའ་འཆི་བ་མི་རྟག་པ་ངན་སོང་སྡུག་བསྔལ་ལས་རྒྱུ་འབྲས་བཞི་པོ་དེ་བསམ་བློ་གཏོང་ནས་ངེས་འབྱུང་གི་བསམ་པ་སྐྱེ་ཡག་གི་ཐབས་རེད་དམིགས་སྐོར་བཞི་གསུངས་པ་རེད། དེ་ན་དལ་འབྱོར་རྙེད་དཀའ་ཚེ་ལ་ལོང་མེད་པ། དལ་འབྱོར་དང་མི་རྟག་པ་གཉིས་བཅས་དལ་འབྱོར་རྙེད་དཀའ་ཟེར་ཡ་དལ་འབྱོར་དེ་ངོས་བཟུང་བ་ས་བཅད་མ་དྲངས་པ་བཅས་དང་ངོས་བཟུང་གདགས་པ་རེད་ཤི་དལ་འབྱོར་ངོས་བཟུང་དགོས་ཡ་ཡོད་མ་རེད་ཧ་གོ་གི་རེད་པ་དལ་འབྱོར་བཅས་རྙེད་དཀའ་བ་དེ་ལ་རྒྱུ་འབྲས་གཉིས་ཀྱི་སྒོ་ནས་རྙེད་དཀའ་བ་རེད་རྒྱུ་བྱེད་ཀྱི་ཡིན་ན་དལ་འབྱོར་གྱི་རྒྱུ་ཕུན་སུམ་ཚོགས་པ་དེ་ཧ་ཅང་གི་བསགས་ཁག་པོ་སོ་སོའི་ངོས་ནས་བྱེད་ཀྱི་ཡིན་ན་ཚུལ་ཁྲིམས་སྲུང་རྒྱུ་ཁག་པོ་ཡོད་རེད། ག་འདྲའི་གྱི་ངག་བཅད་ནས་པའི་ཚུལ་ཁྲིམས་དེ་ངེས་པ་གྱི་ཤོག་འབྱུང་ཤོག་ནི་ཁག་པོ་ཡོད་རེད། འབྲས་བུའི་ཆ་ནས་བྱེད་ཀྱི་ནི་པའི། ཨ་ནི། དེ་དལ་བརྒྱད་འབྱོར་བཅུ་ཚང་བྱས་པའི་ཆོས་བཅོ་བརྒྱད་ཚང་དགོས་ཡིན་ཙང་ངོ་བོའི་སྒོ་ནས་ཚང་ཁག་པོ་གྲངས་ཀྱི་སྒོ་ནས་རྙེད་ཁག་པོ། འོ་དེ་འདྲ་ཡིན་ཙང་རྒྱུ་འབྲས་གང་གི་ཆ་ལ་བསམ་བློ་བཏང་ནས་རྙེད་དཀའ་བ། དོན་ཆེ་བ། འོ་དལ་འབྱོར་རྙེད་དཀའ་ཆེ།

accumulate the co- proper cause of you know the human life the proper cause of human life is a moral discipline, and we know how it is uh, how it is difficult to create and to accumulate in a cause. If the cause is very difficult, then the, the result, which is human life, is also very uh, difficult in terms of the numbers of the human life.

དོགས་ལ་ཚེ་དྲག་གི་རེད། ཚེ་ལ་ལོང་མེད་པ་དེ་ཕན་ཐོགས་ཆེ་ཤོས་ཀྱི་རེད་མི་རྟག་པ་རེད་བ། དེ་ཡིན་ཙང་ང་རང་ཚོ་བས་ཚེ་འདི་ལ་མགོ་སྐོར་གཏོང་བསྡད་མཁན་གང་ག་བས་ཚེ་འདི་ལ་ཆགས་བསྡད་པ་ཡིན་ཙང། ཚེ་འདི་ལ་ཆགས་ས་དེ་ལ་རྒྱུ་ནོར་ལོངས་སྤྱོད། འདི་རེད་བ། ང་གཉེན་གཉེན་ཚན་བས་གཉེན་བཤེས་གྲོགས་དགའ་མཛའ། རྒྱུ་ནོར་ལོངས་སྤྱོད་ད་མདོར་བསྡུས་ན་ཁོ་གཉིས་གཉིས་རེད། བས་སོ་སོའི་རྒྱུ་ཅ་ལག་འདྲ་བོ་གཅིག་གིས་དང་སོ་སོ་ལ་དབང་ཡག་གི་བས་སོ་སོའི་དབང་བས་ཕ་གི། རྒྱུ་ཅ་ལག་ཁང་ས་ཞིང། རྒྱུ་ནོར་ལོངས་སྤྱོད་གཅིག་རེད། ད་ག་ནང་བཞིན་ཡ་སེམས་ཅན་གྱི་དབང་དུ་བྱེད་གི་ཡིན་ན་ཕ་མ་སྤུན་ཀྱག་གྲོགས་པོ་དགའ་ས་ཉེ་ས་འདྲ་བོ་དེ་འདྲ་ལ་ཆགས་གི་རེད། བྱས་ན་དེ་ལ། མི་རྟག་པ་དེ་བསམ་བློ་གཏོང་ན། རྨི་ལམ་གྱི་བཟོ་འདྲ་བོ་ཅིག་རེད་ད་རེད། རྨི་ལམ་གཉིད་སད་སོང་ན་ཡོད་མ་རེད་ཁྲ་ཐིང་ཐིང་གིས་རྨི་ལམ་གཏོང་བསྡད་དེ་གཉིད་སད་པ་དང་ཡོད་མ་རེད་ད་ག་ནང་བཞིན་ད་ལྟའི་ཆར་བྱེད་གི་ཡིན་ན། བས་སོ་སོའི་བས། རང་ལ་དབང་བའི་རྒྱུ་ནོར་ལོངས་སྤྱོད་ཁྲ་ཐིང་བེ་ཐིང་འགྲོ་གི་ཡོད་རེད། སྤུན་སྤུན་ཀྱག་དང་དགའ་ས་ཉེ་ས་ཡིན་ན་དགའ་རོགས་ཡོད་རེད། ཚེ་ལ་ལོང་མེད་པ་ཡིན་ཙང་འཆི་བ་མི་རྟག་པ་ཐོབ་དེ་ག་སླེབས་ཡོང་པའི་གོ་ཅན་ཡོད་མ་ཚོ་གང་ག་ཡོད་རྒྱུ་རེད། དེ་འདྲ་ཡིན་ཙང་དེ་ནག་ཐོམ་དེ་ག་ད་ལྟ་རང་འགྲོ་མི་ཡོང་ཡ་འདི་ལ་སྙིང་པོ་རྩ་ནས་ཡོད་མ་རེད་འདི་ཏན་ཏན་ཡོང་ཡ་ཅིག་རྩ་ནས་མི་འདུག་འདི་ལ་ཐབས་ཤེས་སྤྲད་ཡ་ཡི་མི་འདུག་དེ་དག་ཕྱི་མ་གལ་ཆེ། སང་ཞོགས་སྡོད་གི་ཡིན་མིན་ཆ་མ་རྟོགས

and uh, the first line of uh, uh, the stanzas teaches an impermanence it the stanza begins with this they um the life and the illusions and endowments are difficult to find and life has no duration life has no duration teaches an the death and impermanence at the moment we have an immense attachment uh, to our um, relatives and our possessions and and so forth so uh, we should then uh, think that that all these you know the um, mm, surrounding things and relatives are like in a dream and uh, whatever uh, uh, uh, you know, that we dream, when we awaken from our dream, and then there's nothing to be carried with us in a similar way.

ཉིན་གུང་བསམ་བློ་མ་འཁོར་ན་ནི་ཉི་མ་ཉིན་ཕྱེད་འཕྲོ་བརླག་ཕྱིན་པ་རེད། གསུངས་ཡོང་བ་དེ་ག་ནང་བཞིན་འཆི་བ་མི་རྟག་པ་འདི་བསམ་བློ་དང་སྐྱེ་བ་ཕྱི་མ་ག་པར་འགྲོ་རྒྱུ་བསམ་བློ་དེ་མ་འཁོར་ཕྱིན་ཆད་ལས་ཀ་ག་རེ་བྱས་ནས་ཚེ་འདི་བསམ་བློ་གཏོང་ཙང་ཕན་མ་ཐོགས་པ་ཆགས་ན་དེ་ལས་ལྷག་ཙམ་གིས་པའི་བསམ་པ་ངན་དུ་འགྲོ་སྤྱོད་པ་ངན་དུ་འགྲོ། ཚེ་འདི་ལ་ཤི་བར་གི་གཏམ་ནི། ཤི་བར་གི་གཏམ་ཤི་བར་གི་གཏམ་ཟེར་ཡ་དེ།

ཤི་སོང་ན་རང་གི་མ་རེད། གཉེན་གཉེན་ཚན་གྲོགས་ག་ཚོད་ག་འདྲ་ཅིག་ཡོད་ནས་དཔེ་གྲོགས་བརྩེ་དུང་ཅན་ག་འདྲ་ཅིག་ཡོད་ནས་ཉི་མ་ཁ་ཤས་ལོ་ཁ་ཤས་དེ་མ་ཤི་བར་དུ་བའི་བའི་ཡག་པོ་བྱས་དེ་མེད་གང་ཤར་མ་ཤི་གོང་ནས་རྒྱ་འདྲེ་རྒྱབ་ཁ་ཁ་བྱས་གཉེན་དགྲ་ལ་འགྱུར་ཏན་ཏན་ཡོད་མ་རེད་དེ་ཡིན་ཙང་ཁྱུག་ཙམ་ཅིག་རེད་དེ་འདྲ་ཅིག་ལ་མ་གཏོགས་ཞི་དྲག་ཞི་དྲག་གི་དེ་ཡོད་མ་རེད་དེ་ཡིན་ཙང་དེ་ཚོ་བསམ་བློ་ཡག་པོ་གཏོང་དེ་བྱས་ནས་ཨ་ནི་ཆགས་ཞེན་མེད་པ་བྱས།

དལ་འབྱོར་རྙེད་དཀའ་འདི་ལ། གནས་སྐབས་དང་མཐར་ཐུག་དོན་ཆེན་པོ་རེད་དེ། རྙེད་དཀའ་བ་དང་དོན་ཆེ་བ་འདི། ཨན་པའི། དོན་མེད་དུ་མི་གཏོང་བར་སྙིང་པོ་ལོན་པ་ཞིག་ངེས་པར་དུ་བྱེད་དགོས་འདུག་འདི་ལ་བས། ཉི་མ་གཅིག་ཡིན་ནའང་འཕྲོ་བརླག་ལ་མི་གཏོང་བསམ་བསམ་དགོས། དེ་མ་བྱས་ན་ཨ་ན་སོ་སོ་བས་རང་གིས་རང་ལ་ཤ་ཚ་མེད་པར་འགྲོ། དེ་ནས་ཅི་འགྲུབ་ཀྱི་ཡོད་རེད་ཅེས་དང་དོན་མེད་དུ་མི་གཏང་བར་སྙིང་པོ་ཅི་ལོན་ཞིག་མ་བྱས་ན། བདག་གི་སྙིང་མེད་པ་ལྟ་བུ་ཡིན་པས་སྙིང་པོའི་གཙོ་བོ་ཡང་དག་པར་རྫོགས་པའི་སངས་རྒྱས་གོ་འཕང་ཡིན་ལ། དེ་སྒྲུབ་པའི་ཐབས་དམ་པའི་ཆོས་ཁོ་ན་ཡིན་པས་དེ་སྒྲུབ་དགོས། དེ་ཡང་བསྒྲུབ་ན་བསྒྲུབ་ནུས་ཏེ་ཕྱི་ཡི་རྐྱེན་དགེ་བའི་བཤེས་གཉེན་དང་དེ་ནང་གི་རྐྱེན་དལ་འབྱོར་དང་ལྡན་པས་སོགས་གསུངས་འདུག་ད་འདི་རྗེས་ལ་གསལ་ཡོད་རེད། འདི་མར་གསལ་ཡོད་རེད། དེ་ཡང་ཚེ་འདི་ཁོ་ནར་སྒྲུབ་དགོས་ཏེ་ཕྱི་མ་མི་ལུས་ཐོབ་པའི་ངེས་པ་མེད་པས་སོ། དེ་ཡང་ད་ལྟ་ཉིད་དུ་སྒྲུབ་དགོས་ཏེ་ངེས་པར་འཆི་ཞིང་ནམ་འཆི་ངེས། ཆ་མེད། འཆི་བའི་དུས་ནི་ཆོས་མ་གཏོགས་གཞན་གང་གིས་ཀྱང་མི་ཕན། ཤི་བའི་དུས་སུ་མེད་དུ་མི་འགྲོ་ཐར་པ། ཐར་པ་ཐོབ་པའི་གདིང་ནི་མེད་པས་སྐྱེ་བ་ཞིག་ལེན་དགོས། སྐྱེ་བ་ཞིག་ལེན་ས། དེ་ལ་རང་དབང་ནི་མེད་པས་ལས་དང་ཉོན་མོངས་པས། གང་འཕེན་གྱི་གཞན་དབང་དུ་གྱུར་པ་ཡིན་གྱི། ལས་ཀྱང་ཆེ་ལོང་རགས་པ་ཙམ་བསྡུ་ན་འདོར་བྱའི་དབང་དུ་བྱས་ན་རྒྱལ་བས་མི་དགེ་བ་བཅུ་རུ་གསུངས་པས་དེ་ཡང་མི་དགེ་བ་བཅུ་ཆེན་པོ་བྱེད་པས་དམྱལ་བ་འབྲིང་གིས་ཡི་དྭགས་ཆུང་ངུས་དུད་འགྲོར་འཕེན་པར་བཤད་པས་དམྱལ་བར་སྐྱེས་ན་ཚ་གྲང་ལ་སྡུག་བསྔལ། དོས་དྲག་ལ་ཡུན་རིང་བ། ཡོད་པར་བྱེད། ཡི་དྭགས་ལ་བཀྲེས་སྐོམ་དུད་འགྲོ་ལ་གླེན་ལྐུགས་བླུན་ཞིང་གཏི་རྨོངས་པའི་སྡུག་བསྔལ་དང། གཞན་དབང་དུ་སྤྱོད་པའི་སྡུག་བསྔལ། གྲངས་ལས་བརྒལ་བ་རྣམས་བསམ་ལ། ད་བསམ་བློ་དེ་འདྲ་གཏོང་ཐུབ་ན་ནི་ལམ་རིམ་ཡག་པོ་སྐྱེ་བར་འགྲོ་གི་ཡོད་རེད། ཨ་མྲ། དུས་དུས་ཚོད་ཅིག་ན་ཚོས་དུས་ཆེན་སོ་སོའི་སེམས་ལ་ཕན་པར་རེ་བ་བྱེད་མཁན་ཀུན་སློང་དེ་ཡག་པོ་བྱེད་རྒྱུ། དོན་དག་ཡང་ནི། ད། དཔེར། ཤི་རྒྱུ་ཡིན་པ་དེ་བསམ་བློ་འཁོར་ནས་ཤི་ནས་གར་སྐྱེ་ཤི་ནས་མེད་དུ་འགྲོ་གི་མ་རེད་ཕྱི་ལ་འགྲོ་གི་དགོ་ནི་རེད་སྐྱེ་བ་ཞིག་ལེན་དགོ་གི་རེད་སྐྱེ་བ་ལེན་པ་ལ་ངན་འགྲོ་བདེ་འགྲོ་གཉིས་ལས་མ་སྐྱེ་བ་ཡིན་ཙང་རང་གི་བློ་རང་ལ་ལྐོག་ཏུ་མ་གྱུར་པ་ཡིན་ཚེ་རང་གིས་སྔོན་བྱས་པ་ཕལ་ཆེར་སྡིག་པ། སྡིག་པ་མི་དགེ་བ་ཤ་སྟག་བྱས་བཞག་ཡོད་ས

སངས་རྒྱས་ནི་བདག་ཅག་གི་སྟོན་པ་ལྟ་བུ་ལ་མཚོན་ན་སྐུ་ཡི་ཡོན་ཏན་མཚན་དང་དཔེ་བྱད་ཀྱིས་བརྒྱན་པ་གསུང་སྐད་གཅིག་གིས་གསུང་དབྱངས་སྐད་གཅིག་གིས་ཀྱང་གདུལ་བྱའི་རིགས་ཅན་གསུམ། རང་རང་གི་བློ་དང་འཚམས་པར་གོ། ཐུགས་ཀྱི་ཡོན་ཏན་མཁྱེན་མཁྱེན་པ་ཤེས་བྱ་དང་མཉམ་པ།